དེ་བཞིན་གཤེགས་རྣམས་དགྱེས་པར་བགྱི་སླད་དུ་དེང་ནས་ངེས་བཏུལ་འཇིག་རྟེན་བྲན་དུ་མཆི་འགྲོ་མང་རྡོག་པས་བདག་གི་སྤྱིར་འཚོག་གམ་འགུམས་ཀྱང་འགུམས་ཀྱང་མི་བསྡོ་མི་བསྡོ་མི་བསྡོ། འཇིག་རྟེན་མགོན་དགྱེས་མཛོད། དེ་བཞིན་གཤེགས་པ་རྣམས་དགྱེས་པར་བགྱི་བའི་སླད་དུ་དེང་ནས་ངེས་པར་གནོད་པ།

འགྲོ་བ་འདི་ཀུན་ཐུགས་རྗེའི་བདག་ཅན་དེས་བདག་ཏུ་མཛད་པ་འདི་ལ་ཐེ་ཚོམ་མེད། སེམས་ཅན་ངོ་བོར་མཐོང་བ་འདི་དག་ཉིད་མགོན་དེ་བདག་ཉིད་ཅི་ཕྱིར་གུས་མི་བྱེད། འགྲོ་བ་འདི་ཀུན་ཐུགས་རྗེའི་བདག་ཉིད་ཅན་གྱི་སངས་རྒྱས་དེས་བདག་གཞན་མཉམ་པ་དང་བརྗེ་བ་བསྒོམ་པའི་སྒོ་ནས། བདག་ཏུ་མཛད་པས་འགྲོ་བ་འདི་ཀུན་སངས་རྒྱས་དེས་བདག་གཞན་མཉམ་པ་དང་བདག་ཏུ་བརྗེ་བའི་སྒོ་ནས་འདི་ལ་ཐེ་ཚོམ་མེད་པས་སེམས་ཅན་གྱི་སེམས་ཅན་གྱི་ངོ་བོར་མཐོང་བ་དེ་དག་ཉིད་ཨ། ངོ་བོར་མཐོང་བ་དེ་དག་ཉིད་བདག་གི་མགོན་དེ་དག་བདག་གི་དེ་དག་ཉིད་བདག་གི་མགོན་དེ་དག་ཉིད་ཡིན་ཏེ་གུས་པར་བྱས་ན

འདི་ཉིད་དེ་བཞིན་གཤེགས་པ་མཉེས་བྱེད་ཡིན་རང་དོན་ཡང་དག་སྒྲུབ་པའང་འདི་ཉིད་དོ། འཇིག་རྟེན་སྡུག་བསྔལ་སེལ་བའང་འདི་ཉིད་དེ། དེ་ལྟས་བདག་གིས་རྟག་ཏུ་འདི་ཉིད་བྱ། ཨོ་ད་བཟོད་པ་བསྒོམ་ཡ་དེ་ལྟ་ན་ཡོན་ཏན་དེ་ཀའི་རིགས་པས་སེམས་ཅན་རྣམས་ཀྱིས་གནོད་པ་བྱས་པ་བཟོད་པར་བྱས་ཤིང་གུས་པར་བྱེད་པ་འདི་ཉིད་དེ་བཞིན་གཤེགས་པ་མཉེས་པར་བྱེད་པའི་ཐབས་མཆོག་ཡིན། རང་རྒྱུད་ཀྱི་ཚོགས། རྫོགས་པར་བྱེད་པའི་རང་དོན་ཡང་དག་པར་སྒྲུབ་པའང་ཐབས་མཆོག་ཐབས་མཆོག། གཞན་དོན་བྱེད་པའང་འདི་ཉིད་དོ། འཇིག་རྟེན་པ་ཐམས་ཅད་ཀྱི་སྡུག་བསྔལ་སེལ་བའང་འདི་ཉིད་དོ། དོན་གཉིས་མཐར་ཕྱིན་པ། དེ་བས་ན་བདག་གིས་རྟག་ཏུ། བཟོད་པ་གསུམ་བསྒོམ་པ་འདི་ཉིད་བྱའོ། གཉིས་པ་ཕན་ཡོན་དཔེ་བཤད་པ་ལ་གཉིས་ཟེར་ཕན་ཡོན་གྱི་དབང་དུ་བྱས་པའི་དཔེ་དང་དཔེ་ལས་ཁྱད་པར་དུ་འཕགས་པ་བཤད་པའོ། དང་པོ་ནི་ཕན་ཡོན་དབང་དུ་བྱས་པའི་དཔེ་དོན་གཉིས་ལས་དཔེ་དང་དོན་དང་པོ་དཔེ་ནི་ཟེར། དཔེ་དང་དོན་གཉིས་ལས་དང་པོ་དཔེ་ནི་ཟེར། དང་པོ་དཔེ་ནི་དཔེར་ན་དང་པོ་དཔེ་ནི་དཔེ་ན། རྒྱ་བོད་མི། དཔེར་ན་རྒྱལ་པོའི་མི་འགའ་ཞིག་སྐྱེ་བོ་མང་ལ་གནོད་བྱེད་ཀྱང་སྐྱེ་བོ་མིག་རྒྱང་རིང་པོ་དག་ནུས་ཀྱང་ཕྱིར་གནོད་མི་བྱེད་དེ་དེ་ལྟར་དེ་གཅིག་མ་ཡིན་གྱི་རྒྱལ་པོའི་མཐུ་སྟོབས་དེའི་དཔུང། དཔེར་ན་རྒྱལ་པོའི་འཁོར་གྱི་མི་འགའ་ཞིག་མི་རེ་ཙམ་དེ་འདྲ་དུ་སྐྱེ་བོ་མང་པོ་ལ་གནོད་པ་མང་གི་བྱས། བྱས་ཀྱང་ཕྱིས་ཀྱི་སྐྱོན་ཡོན་ལྟ་བའི་ཕྱིས་ཀྱི་སྐྱོན་ཡོན་ལྟ་བཞིན་གྱི་མིག་རྒྱང་སྐྱེ་བོ་མིག་རྒྱང་རིང་པོ་དེ་འདྲ། མིག་རྒྱང་རིང་པོ་དག། འཁོར་དེ་དག་ལ་གནོད་པ་བྱ་ནུས་ཀྱང་ས། རྒྱལ་པོའི་འཁོར་གཅིག་པོ་དེ་ཚོ་ལ་ད་གནོད་པ་བྱས་ན་བྱེད་ཐུབ་ཀྱི་རེད་དེ་ས་གནོད་པ་བྱ་ནུས་ཀྱང་ཕྱིར། གནོད་པ་མི་བྱེད་དེ། དེ་ལྟར་གནོད་པ་བྱེད་མི་ནུས་པ་ས། འཁོར་གྱི་མི་གཅིག་པོ་དེའི་ནུས་པ་མ་ཡིན་གྱི། མངོན་ཁོའི་རྒྱབ་ལ་རྒྱལ་པོ་ཡོད་འདུག་རྒྱལ་པོའི་མཐུ་སྟོབས་དེའི་མཐུ་ཡིན་པས་དེ་ལ་གནོད་པ་བྱེད་ནུས་ཀྱི་མེད་པས་ས་མིག་རྒྱང་རིང་གི་མི་ཡིན་ན་ཐུགས་བསྲེས། དེ་དཔེས་གོ་བྱའི་དོན་ནི་དེ་བཞིན་གནོད་བྱེད་ཉམ་ཆུང་ངུ་རེ་ལ་གནོད་བྱེད་སེམས་ཅན་ཉམ་ཆུང་ག་འདྲ་ཅིག་ཡིན་ན་ཉམ་ཆུང་བ་འགའ་ཡང་ཁྱད་དུ་བསད་མི་བྱ་འདི་ལྟར་དམྱལ་བའི་སྲུང་མ་དང་ཐུགས་རྗེ་ལྡན་རྣམས་དེ་ཡི་དཔུང་ས་ཡ་གི་དཔེ་ནང་བཞིན་བྱས། མི། རྒྱལ་པོའི་མི་དེའི་དཔུང་ལ་རྒྱལ་པོ་ཡོངས་རྫོགས་རྒྱལ་པོའི་དཔུང་ཡོད་དེ་ནང་བཞིན་བྱས་ནས་གནོད་བྱེད་ཉམ་ཆུང་བ་དེ་འདྲར་ཡིན་ན་ཡང་དཔེ་དེ་བཞིན་དུ་གནོད་བྱེད་ཉམ་ཆུང་བ་འགའ་ཡང་ཁྱད་དུ་བསད་ལ་མི་བྱ། མི་བྱ་སྟེ་དེ་ལྟར་རྣམ་སྨིན་ལ་ཟི་ལ་ཁྱད་དུ་བསད་ན་རང་ལ་རྣམ་སྨིན་ལ་དམྱལ་བའི་སྲུང་མ་དང་དམྱལ་བའི་སྲུང་མ་གང་པོ

གཉིས་པ་དཔེ་ལས་ཁྱད་པར་དུ་འཕགས་པར་བཤད་པ་ནི་དེ་ལྟས་དམངས་ཀྱིས་རྒྱལ་གཏུམ་བཞིན་སེམས་ཅན་རྣམས་ནི་མགུ་བར་བྱ། རྒྱལ་པོ་ལྟ་ཞིག་ཁྲོས་ན་ཡང་སེམས་ཅན་མི་མགུ་བྱས་པ་ཡིས་མྱོང་བར་འགྱུར་བ་གང་ཡིན་པ་དམྱལ་བའི་གནོད་པ་དེས་བྱེད་དམ། དེ་བས་ན་དམངས་ཀྱིས་རྒྱལ་པོ་གཏུམ་པོ་ལ་འཛེམ་པར་བྱ་བ་དེ་བཞིན་དུ། སེམས་ཅན་རྣམས་མགུ་བར་བྱའོ། སེམས་མ་ནི་སེམས་ཅན་རྣམས་ནི་མགུ་བར་བྱ་སྟེ་རྒྱལ་པོ་ལྟ་ཞིག་ཁྲོས་ན་ཡང་སེམས་ཅན་མི་མགུ་བར་བྱས་པ་ཡིས་མྱོང་བར་འགྱུར་བ་གང་ཡིན་པ་སྟེ་དམྱལ་བའི་གནོད་པ། གང་ཡིན་པ་སྟེ་དམྱལ་བའི་གནོད་པ། རྒྱལ་པོ་དེས་བྱེད་དམ་བྱེད་མི་ནུས་སོ། རྒྱལ་པོས་བྱེད་ནུས་ཀྱི་མིན་པས་སེམས་ཅན་མགུ་བར་མ་བྱས་ན་དེ་རང་དམྱལ་བར་མགུ་བར་བྱས་པ་ཡིས། གང་ཟག་སེམས་ཅན་མི་མགུ་བར་བྱས་པ་ཡིས། མྱོང་བར་འགྱུར་བ་གང་ཡིན་པ་དེ་དམྱལ་བའི་གནོད་པ་དེ་ཡིན་གྱི། རྒྱལ་པོ་ལྟ་ཞིག་མགུ་ན་ཡང་སེམས་ཅན་མགུ་བར་བྱས་པ་ཡིས་ཐོབ་པར་འགྱུར་བ་གང་ཡིན་པ་སངས་རྒྱས་ཉིད་སྦྱིན་མི་སྲིད་དོ།

འབྲས་བུའི་གཙོ་བོ་དང། མཐོང་ཆོས་ཀྱི་འབྲས་བུ་དང་རྣམ་སྨིན་གྱི་འབྲས་བུ་ཞེས་པའོ། དང་པོ་འབྲས་བུའི་གཙོ་བོ་ནི་སེམས་ཅན་མགུ་ལས་བྱུང་བ་ཡི་མ་འོངས་སངས་རྒྱས་འགྲུབ་ལྟ་ཞོག། སེམས་ཅན་མགུ་བར་བྱས་པ་ལས་བྱུང་བའི་འབྲས་བུ་མ་འོངས་པ་ན་སངས་རྒྱས་འགྲུབ་པའི་ཕན་ཡོན་ལ་བསམས་ནས་སེམས་ཅན་མགུ་ཞིང་བཟོད་པ་སྒོམ་རིགས་པ་ལྟ་ཞོག། ཚེ། འདི་ཕྱིའི་གནས་སྐབས་སུ་འབྲས་བུ་ལ་ལྟོས་ན་ཡང་བཟོད་པ་སྒོམ་རིགས་པའོ། དོན་དེ་ལྟར་ཟད་ཀྱི། སྔ་མ་ཁ་ཅིག་གིས་སངས་རྒྱས་རྟོགས་པར་དཀའ་བས་རེ་ཞིག་ཞོག་ཅེས་པ་དེ་དོན་དུ་བྱས་པ་ནི་མི་རིགས། ཚེ་འདིའི་མཐོང་ཆོས་ཀྱི་འབྲས་བུ་རྟོགས་པར་སླ་ན་ཡང་ཕྱི་མའི་འབྲས་བུ་ཤིན་ཏུ་ལྐོག་གྱུར་རྣམས་སངས་རྒྱས་ལས་རྟོགས་པར་དཀའ་སྟེ། སངས་རྒྱས་ཀྱི་ལུང་གི་སྒྲུབ་བྱེད་ལ་མི་བརྟེན་པར་རིགས་པས་རྟོགས་རིགས་པས་རྟོགས་ནུས་ཤིང་ཤིན་ཏུ་ལྐོག་གྱུར་གྱི་དོན་དེ་རྗེས་སུ་རྟོགས་དགོས་པར་ཤིང་རྟ་ཆེན་པོ་ཀུན་བཞེད་པ་མཐུན་པའི་ཕྱིར་རོ། གཉིས་པ་མཐོང་ཆོས་ཀྱི་འབྲས་བུ་ནི་ཚེ་འདི་ཉིད་ལ་དཔལ་ཆེན་དང་གྲགས་དང་སྐྱིད་འགྱུར་ཅིས་མ་མཐོང། བཟོད་པ་ལས། མཐོང་བའི་བཟོད་པ་ལས་མཐོང་བའི་ཆོས་ཚེ་འདི་ཉིད་ལ། ཕུན་ཚོགས་རྒྱས་པའི་དཔལ་ཆེ་བ་དང་སྙན་པའི་གྲགས་པ་དང་དེ་བཞིན་སྐྱིད་པར་འགྱུར་བ་ཅིས་མ་མཐོང་དེས་ན། སེམས་ཅན་མགུ་བ་ལ་འབད་པར་བྱའོ། ས་གསུམ་པ་རྣམ་སྨིན་གྱི་འབྲས་བུ་བཤད་པ་ནི། འཁོར་ཚེ་བཟོད་པས་འཁོར་ཚེ་བཟོད་པས་མཛེས་སོགས་དང་ནད་མེད་པ་དང་གྲགས་པ་ཡིས་ཤིན་ཏུ་ཡུན་རིང་འཚོ་བ་དང་འཁོར་ལོས་སྒྱུར་བའི་བདེ་རྒྱས་ཐོབ་བོ། བཟོད་པ་བསྒོམས་པའི་འབྲས་བུ་ལ་འཁོར་བར་འཁོར་ཚེ་འཁོར་བའི་གནས་སྐབས་སུ་ཡང་སངས་རྒྱས་པ་མ་ཡིན་པ་འཁོར་བའི་འཁོར་བར་འཁོར་ཚེ་ཡང་བཟོད་པས་གཟུགས་མཛེས་ཤིང་འཁོར་ཕུན་སུམ་ཚོགས་པ་དང་ནད་མེད་པ་དང། གྲགས་པ་ཆེ་བ་དང་བཅས་པ་ཡིས་ཤིན་ཏུ་ཡུན་རིང་པོར་འཚོ་བ་ཡུན་རིང་འཚོ་བ་དེ་ཡང་དག་བཟོད་པའི་འབྲས་བུ་ཡིན་པ་ནོར་བ་བཞིན་ཡུན་རིང་འཚོ་བ་དང། འཁོར་ལོས་སྒྱུར་བའི་རྒྱལ་པོ་ལ་སོགས་པའི་བདེ་བ་རྒྱས་ཤིང་རྒྱ་ཆེ་བ་ཐོབ་པར་འགྱུར་རོ། མདོར་ན། ཁྲོ་བ་ཤས་ཆེ་བ་དང་དགེ་བའི་ཆོས་ལ་སྲོ་ཤི་བ་དང། མ་མོས་ཤིང་མི་འདོད་པ་ལ་སོགས་པའི་མི་མཐུན་པའི་ཕྱོགས་ནི་ཤེས་པར་བྱས་ནས་དེའི་གཉེན་པོར་གནོད་པ་བྱེད་པ་ལ་ཇི་མི་སྙམ་པ་དང་སྡུག་བསྔལ་འབྱུང་བས་མི་བརྫི་བར་སེམས་རྣལ་དུ་གནས་པ། ཆོས་ལ་སོ་སོར་རྟོག་པའི་ཤེས་རབ་ཀྱིས་དཔྱད་ནས་མོས་པ་ཤིན་ཏུ་རྒྱས་པའི

སྦྱིན་སོགས་དགེ་བ་བསྐལ་པར་གོམས་ན་ཡང། ཁོང་ཁྲོའི་མེ་ལྕེས་འཇོམས་པར་བྱེད་པས་ན་ཡང་དང་ཡང་དུ་བཟོད་པའི་སྟོབས་བསྐྱེད་དེ། ཁྲོ་བའི་གོ་སྐབས་ཅུང་ཟད་དབྱེ་མི་བྱ། ཁྲོ་བ་ལ་གོ་སྐབས་རྩ་ནས་མ་སྤྲོད་ཟེར། ཉག་གཅིག་ཚུར་གནོད་པ་ག་ཚོད་བྱེད་ན་ཕར་མ་ཁྲོ། མ་ཁྲོ་བ་ད་ཏིག་ཏིག་བྱས་སྡོད་ཤོག་གསུངས་པ་དང། ཁྲོ་མི་བྱ། བསྡུ་བའི་ཚིགས་སུ་བཅད་པའོ། གཉིས་པ་ལེའུའི་མཚན་ནི། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བཟོད་པ་བསྟན་པ་ཞེས་བྱ་བ་སྟེ་ལེའུ་དྲུག་པའོ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའི་རྣམ་བཤད་རྒྱལ་སྲས་འཇུག་ངོགས་ཞེས་བྱ་བ་ལས་བཟོད་པ་བསྟན་པ་ཞེས་བྱ་བའི